དེ་ནས་མ་འགོག་རྫུ་འཕྲུལ་ཨ་ནི། རྩ་བ་ཇི་སྐད་ན། ལུས་ཚོར་སིམ་པ་མ་ཡིན་གང་ཟེར་མཁན་གནས་གཉིས་པ་གོ། ལུས་ཚོར་སིམ་པ་མ་ཡིན་གང་དེ་ནི་མ། གནས་སྐབས་དང་པོ་དང་ཨ་བུ་དང་རེ་ཡོད་ལ་མཆིམས་མཛོད་དང་སྦྲགས་ནས་འཁྲིད་པ་རེད་བ། མཆིམས་མཛོད་དང་སྦྲགས་ནས་འཁྲིད་པ་ཡིན་ཙང་ན་མཆིམས་མཛོད་དེ་རྒྱུས་མེད་ན། རྩ་ནས་འཁྲིད་མ་མྱོང་ཞིང་ཨ་ནི། མཆིམས་མཛོད་དུ་མ་དེ་ག་ཚོད་ཀློག་ནས་གོ་གི་མི་འདུག་བ། དེ་འདྲ་ཡིན་ཙང་ཨ་ནི་ང་ཚོ། མཆིམས་མཛོད་དེ་གནས་དང་པོ་དེ་སྒྲ་སྒྲུབ་ཅིག་ཀློག་པ་རེད། ད་ཁྱིམ་གནས་གཉིས་པ་དེ་མཆིམས་མཛོད་དང་སྦྲག་དགོས་མེད་རེ་ཞིག་ཡོད་ལ་དེ་ད་དེ་རང་གིས་བལྟས་ན་ནི་ཞེ་དྲག་གོ་བདེ་བ། ཨ་ནི་དེ་འདྲ་བྱས་ན་ང་ཚོ་མཛོད་རྩ་བ་ཁོ་རང་གི་ཐོག་ལ་མ་ང་ཚོས་ཚར་གཅིག་མ་འདོན། དེ་ནས་འགྲེལ་པ་དེ་མཆིམས་མཛོད་ཡོད་མཁན་ཚོ་ཡིན་ན་མཆིམས་མཛོད་ཀློག།

ཤང་ལ་མ་རེད་ག་དེ་རྩ་བ་ག་ཐུག་བྱེད་འོང་འདུག་ག་ལ་ས་མཚམས་ག་པར་ག་པར་ཡོད་མ་ཡིན་ཨ་ནི་དེ་ངོ་ཅིག་འཕྲོད་དགོས་རེད། དེ་ནས་དེ་བྱས་ཚོར་བ་ལྔ་པོ་དེ་དེ་རེད་བ་ལུས་ཚོར་ཨ་ནི་ཁ་ཕྱོགས་རེད། ད་དུས་སུ་ལ་ན་འགྲིག་རེད། བདེ་བ་སྡུག་བསྔལ་གཉིས་བྱས་བདེ་བ་སྡུག་བསྔལ་གཉིས་བྱས། ཡིད་བདེ་ཡིད་མི་བདེ་གཉིས་བྱས། བཏང་སྙོམས་བྱས་ལྔ་རེད་བ།

མིག་གི་དབང་པོ་རྣ་ཡི་དབང་པོ་ཅིག་རེད་བ་མིག་གི་དབང་པོ་རྣ་ཡི་དབང་པོ་ཟེར་ཡག་དེ་གཙོ་བོ་སྟེ། མིག་གི་དབང་པོ་ཟེར་ཡག་དེ། ངོ། དེ་མིག་རིལ་དང་མིག་གི་དབང་པོ་གཉིས་པོ་དེ་ཁག་ཁག་རེད། མིག་གི་དེ་ནས་དུ་དེ། ཨ་ར། དེ་རེད་བ་དབང་རྟེན་ཁོག་པ་ཟེར། དབང་པོ་གནས་ས་གི་ཁོག་པ་འདྲ་པོ་དེར་ཨ་མཆོག་དང་སོ། ཨ། དེ་ནས། དེའི་ནང་ལ་དེ། ག་རེ་ཟེར་དགོས་རེད།